ད་ལྟའི་ཆར་ཨུ་རུ་སུས་ཡུཀ་རེན་ཐོག་བཙན་འཛུལ་དཔུང་འཇུག་གི་དྲག་རྒོལ་ལ་ཡུཀ་རེན་གྱིས་གདོང་ལེན་བྱེད་བཞིན་པའི་སྐབས་འདིར། ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཡིས་ཡུལ་དེའི་ཆེས་མཐོའི་དམག་སྤྱི་ཆེན་མོ་གནས་དབྱུག་གཏོང་རྒྱུའི་ཐད་ལ་བསམ་གཞིག་གནང་གི་ཡོད་ཅེས་ངེས་གཏན་བཟོས་གནང་བ་དེར་ཡུཀ་རེན་མང་ཚོགས་ཧང་སངས་བ་དང། དེ་བཞིན་ཡུཀ་རེན་གྱི་མནའ་འབྲེལ་ནུབ་ཕྱོགས་རྒྱལ་ཁབ་རྣམས་ཧ་ཅང་བློ་འཚབ་ཆེན་པོ་བྱེད་དགོས་པ་ཞིག་ཆགས་ཡོད་པ་རེད། དེ་ཡང་འདི་ཚེས་བཞི་རེས་གཟའ་ཉི་མའི་ཕྱི་དྲོ། ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཡིས་ཨི་ཊ་ལིའི་བརྙན་འཕྲིན་ལས་ཁང་ཞིག་གི་བཅར་འདྲིར་དང་ལེན་གནང་བའི་སྐབས། ངས་ཡུཀ་རེན་གྱི་དམག་སྤྱི་འཕོ་འགྱུར་གཏོང་རྒྱུའི་བསམ་གཞིག་བྱེད་ཀྱི་ཡོད་ཅེས་དང་འོན་ཀྱང་ངས་འདིར་གསལ་བཤད་བྱེད་དགོས་པ་ཞིག་ལ་དྲག་པོའི་སྡེ་ཚན་གྱི་མི་བྱེ་བྲག་པ་གཅིག་རང་གཅིག་འཕོ་འགྱུར་གཏོང་རྒྱུ་ཙམ་མ་ཡིན་པར། རྒྱལ་ཁབ་ཀྱི་འགོ་ཁྲིད་ཁག་ཅིག་གི་ཐོག་ལ་ཡང་འཕོ་འགྱུར་གཏོང་རྒྱུའི་བསམ་གཞིག་བྱེད་ཀྱི་ཡོད་ཅེས་གསུངས་ཡོད་པ་རེད། དེ་བཞིན་ཁོང་གིས་གལ་ཏེ་ང་ཚོར་རྒྱལ་ཁ་ཐོབ་དགོས་ན་ང་ཚོ་ཚང་མ་མཐུན་སྒྲིལ་རྡོག་རྩ་གཅིག་ཏུ་སྒྲིལ་ཏེ་བསམ་ཚུལ་གཅིག་མཐུན་ཡོང་རྒྱུའི་འབད་བརྩོན་བྱེད་དགོས་པ་ལས་སེམས་ཤུགས་ཆག་ནས་བསྡད་ན་མི་འགྲིག་པ་མ་ཟད། ང་ཚོར་གོ་ལག་ཆ་མི་འདང་བའི་དཀའ་ངལ་འཕྲད་ཀྱང་ང་ཚོས་སྙིང་སྟོབས་ནམ་ཡང་དོར་རྒྱུ་མེད་ཅེས་གསུངས་ཡོད་པ་རེད། ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀིའི་གོང་ཞུས་གཏམ་བཤད་དེ་ལ་བལྟས་ཚེ་ཡུལ་དེའི་མང་ཚོགས་ཀྱིས་དགའ་མོས་བྱ་ཡུལ་གྱི་དམག་སྤྱི་ཞིག་གནས་དབྱུག་གཏོང་རྒྱུ་གཏན་འཁེལ་གནང་བ་དེས་ཡུཀ་རེན་ནང་བརྡབ་གསིག་ཆེན་པོ་ལངས་སྲིད་པ་དང་ཆབས་ཅིག་ཨུ་རུ་སུས་ཡུཀ་རེན་ཐོག་དམག་འཐབ་བྱས་ཏེ་ད་ཆ་ལོ་ངོ་གཉིས་འཁོར་བའི་དུས་དྲན་གྱི་སྐབས་འདིར་ཨུ་རུ་སུ་གཞུང། དགའ་ཚོར་སྐྱེ་རྒྱུ་ཞིག་ཆགས་སྲིད་ལུགས་གནད་དོན་དབྱེ་ཞིབ་པ་ཚོས་ངོས་འཛིན་བྱེད་ཀྱི་ཡོད་པ་རེད། ཡུཀ་རེན་དང་ནུབ་ཕྱོགས་གསར་འགྱུར་བརྒྱུད་ལམ་ཁག་གཞིར་བཟུང་བྱས་ན། ཡུཀ་རེན་གྱི་སྲིད་འཛིན་ཛེ་ལན་སི་ཀི་ཡིས། གཟའ་འཁོར་སྔོན་མ་ཡུལ་དེའི་དམག་སྤྱི་ཆེན་མོ། ཛཱ་ལུ་ཛི་ནི་དམག་དཔོན་གྱི་ལས་གནས་ནས་དགོངས་ཞུ་བྱེད་དགོས་ཞེས་གསུངས་ཡོད་ཀྱང།

ཡར་རྒྱས་འགྲོ་རྒྱུ་མེད་པར་དེ་མུར་ལུས་བསྡད་ཡོད་པའི་འགྲེལ་བརྗོད་གནང་ཡོད་པ་དང། དེའི་ཐོག་སྲིད་འཛིན་ཛེ་ལན་སི་ཀིས་ངོས་ལེན་གཏན་ནས་མ་གནང་པར་བརྟེན་གཙོ་བོ་གནད་དོན་འདིའི་ཐོག་ཁོང་གཉིས་བར་བསམ་ཚུལ་མི་མཐུན་པའི་འགལ་ཟླའི་གནས་ཚུལ་དེ་བྱུང་བ་ཞིག་ཡིན་འདུག་ད་ལྟའི་སྐབས་ཨུ་རུ་སུའི་དཔུང་དམག་གིས་ཕྱོགས་མང་པོ་ཞིག་ནས་ཡུཀ་རེན་ལ་གཏོར་རྒོལ་གཏོང་གི་ཡོད་པའི་སྐབས་འདིར། ཡུཀ་རེན་ལ་ནུབ་ཕྱོགས་རྒྱལ་ཁབ་ཁག་གི་ས་ནས་དྲག་པོའི་རོགས་རམ་དགོས་མཁོ་ཧ་ཅང་ཆེན་པོ་ཆགས་ཡོད་ཅིང། འོན་ཀྱང་ཨ་མི་རི་ཀའི་གྲོས་ཚོགས་ཀྱིས་ཡུཀ་རེན་ལ་དྲག་པོའི་རོགས་རམ་སྤྲོད་རྒྱུར་བཀག་འགོག་བྱས་ཡོད་པ་རེད། ཡུཀ་རེན་གྱི་དམག་སྤྱི་ཆེན་མོ་ཛཱ་ལུ་ཛི་ནི་གནས་དབྱུག་བཏང་བ་ཡིན་ན། དེས་ཡུཀ་རེན་གྱི་མནའ་མཐུན་ནུབ་ཕྱོགས་རྒྱལ་ཁབ་ཁག་གི་ནང་ཐེ་ཚོམ་དང་སྦྲགས། ཡུཀ་རེན་གྱི་གནས་སྟངས་བརྟན་པོ་མེད་པར་གྱུར་ཡོང་བསམ་པའི་བློ་འཚབ་བྱེད་དགོས་པ་ཞིག་ཀྱང་ཆགས་ཡོད་འདུག། གནད་དོན་འདིའི་ཐོག་ཨུ་རུ་སུ་གཞུང་ཧ་ཅང་དགའ་བདེར་གྱུར་བ་དང་ཆབས་ཅིག་ཨུ་རུ་སུ་གཞུང་གི་མགྲིན་ཚབ་པ Dmitry Peskov ཡིས་ཡུཀ་རེན་གྱི་དམག་སྤྱི Zaluzhnyi གནས་དབྱུང་གཏོང་རྒྱུའི་གནས་ཚུལ་དེ་ལ་བལྟས་ཚེ་ཡུཀ་རེན་གྱི་འགོ་ཁྲིད་ཚོའི་ནང་ཁུལ་ཕན་ཚུན་མི་མཐུན་པའི་འགལ་ཟླ་ཆེན་པོ་ཡོད་པ་གསལ་སྟོན་བྱས་ཡོད་པའི་འགྲེལ་བརྗོད་བྱས་འདུག་གོང་ཞུས་གནས་ཚུལ་འདི་ཕྱོགས་སྒྲིག་དང་སྙན་སྒྲོན་ཞུ་མཁན་ཀུན་བཟང་སྒྲོལ་མ་ཡིན།